རྣམ་པ་ཚོ་འདི་གར VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast ལེ་ཚན་ནང་ལ་ཕེབས་པར་དགའ་བསུ་ཞུ་གི་ཡོད། ཨན་དེ་རིང་གི་ལས་རིམ་འདིའི་ནང་ལ་ད་ཉེ་ཆར་ངའི་ལས་རོགས་ཀུན་བཟང་སྒྲོལ་མ་ལགས་རྒྱ་གར་གྱི་ས་གནས་ཁག་གཅིག་དང་ལྷག་པར་དུ་ནང་པའི་ཆོས་དད་པ་རྣམས་ཀྱིས་ཧ་ཅང་རྩ་ཆེན་པོར་ངོས་འཛིན་གནང་ས་གནས་མཆོག་རྡོ་རྗེ་གདན་དང་ཝཱ་ར་ནཱ་སི་བཅས་ལ་ཨ་ནི་གུང་སེང་དང་སྟབས་བསྟུན་ནས་གནས་སྐོར་ལ་ཕེབས་ཡོད་རེད་བྱས་ཙང། སྐབས་དེར་ཀུན་བཟང་སྒྲོལ་མ་ལགས་ལ་ཨ་ནི་དེའི་སྐབས་ཀྱི་སྒེར་གྱི་གཟིགས་ཚུལ་དང་མྱོང་ཚོར་ཐད་ལ་གླེང་མོལ་ཞུ་ཡ་ཡིན། ཀུན་བཟང་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་བདེ་སྐྱིད་ལགས། ལའོ་བྱས་ན་ཀུན་བཟང་སྒྲོལ་མ་ལགས་ད་ཉེ་ཆར་ཁྱེད་རང་ད་ཧ་ལམ་ཟླ་བ་གཅིག་མིན་ཙམ་གྱི་རིང་ལ་ཨེ་ནི་རྒྱ་གར་ལ་ཡར་གུང་སེང་ཕེབས་པ་དང་སྦྲགས་བྱས་ཨེ་ནི་གནས་མཇལ་ལ་ཕེབས་པ་རེད་བྱས་ཙང་དེ་དུས་ཨེ་ནི་ས་གནས་ག་བར་ག་བར་ཕེབས་གནང་བས། ལའོ་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཅུ་གཉིས་པའི་ཚེས་དགུའི་ཉིན་ཨེ་ནི་ང་ཚོ། ཨ་ཏི་ཨ་མི་རི་ཀ་ནས་ཨ་ནི་རྒྱ་གར་རྒྱལ་ས་ལྡི་ལི་ལ་ཕྱིན་པ་ཡིན། ཨ་ནི་ལྡི་ལི་ནས་ཨ་ནི་རྒྱ་གར་ལྷོ་ཕྱོགས་མ་གིའི་སྦེང་ལོར་དང་ཀོ་ལི་གྷལ་གཞིས་ཆགས་ལ་ཕྱིན། དེ་ནས་ཡ་ཡང་ལྡི་ལི་ལ་ཡོང་ཨ་ནི་ལྡི་ལི་ནས་གནས་མཆོག་རྡོ་རྗེ་གདན་དང་ཨ་ནི་ཡུལ་ཝཱ་ར་ནཱ་སི་ལ་སོགས་པ་ད་དེའི་བར་གཡས་གཡོན་དེ་ཚོར་གནས་སྐོར་ལ་ཡང་ཕྱིན་པ་ཡིན་ལགས། ལོ་ལེགས། ཨ་ནི་ཐོག་མར་དེ་ལ་ད་ང་རང་ཚོ་རྒྱ་གར་རྒྱལ་ས་ལྡི་ལི་དང་ཨ་ནི་ལྷག་པར་དུ་རྒྱ་གར་ལྷོ་ཕྱོགས་གཞིས་ཆགས་ད་ཀོ་ལི་གྷལ་ཞེས་པའི་ཁ་ཆེ་ལ་ཡར་ཕེབས་ཤག་བྱས་ཙང་ས་གནས་དེ་ཚོའི་ནང་གི་ཨ་ནི་བོད་པའི་གནས་སྟངས་གང་འདྲ་ཡོད་པ་ཡིན་ན་ཅུང་ཟད་ཙམ་གསུང་རོགས་གནང། ལོ་ལོ་སེ། ཨ་ནི་ད་ང་ཚོ་ཕ་གིའི་ལྡི་ལི་གནམ་ཐང་ཉེ་འགྲམ་དེ་བར་ཅིག་ལ་ང་ཚོའི་གཉེན་ཚན་ཅིག་ནང་བསྡད་པ་ཡིན་ཡིན་ནའི་ང་ཚོ་མ་འཇུ་ཏི་ལ་ད་ལྟ་བོད་པའི་བསམ་ཡས་གླིང་སྡོད་སྒར་ལ་ཡར་ཅིག་འགྲོ་ཁེལ་སོང་ཨ་ནི་མ་གིར་འགྲོ་དུས་ཙམ་པ་ཨ་ནི་དཔེ། ད་མ་གི་བསམ་ཡས་གླིང་སྡོད་སྒར་འདི་ནང་ལ་ཡང་ད་རྒྱ་གར་གྱི་ད་མཐོ་རིམ་སློབ་གྲྭའི་སྤུ་གུ་རེད་ལས་ཀ་བྱེད་མཁན་དེ་འདྲ་རེད་པ་སྟེ་གྲོགས་པོ་གྲོགས་མོ་ཨ་ནི་ནང་མི་དང་མི་ཤུགས་ཆེ་ཨ་ནི་ད་མ་གི་བསམ་ཡས་གླིང་གི་སྡོད་སྒར་འདི་ནང་ལ་ཡང་ད་ཉོ་ཆ་རྒྱག་གར་ཡོང་གི་འདུག་ཟ་ཁང་ཟ་གར་ཡོང་གི་འདུག་ཨ་ནི་འདི་ག་ད་བསམ་ཡས་གླིང་གི་དགོན་པའི་གི་དུས་མདུན་དེ་ཡང་ཐང་ཏའི་ཆུ་འཇུ་བ་དེས་ཇི་ལྟ་བས་བདག་དེ་ཁང་བྱས། ཨ་ནི་ཁོ་རང་ཚོ་ཕར་པར་བརྒྱབ་ཚུར་པར་བརྒྱབ་བྱས་པ་དེ། ཨ་ནི་འཚང་ཁ། འགྲོ་ས་མེད་པའི་བཟོ་འདྲ་ཅིག་ལམ་ལམ་ཁ་དེ་ཚོ་དོག་པོ་ཞིག་བྱས་ཨ་ནི་འཚང་ཁ་ཤུགས་ཆེ་ད་དུ་སེལ་བྱས་ན་རྒྱ་གར་ར་དེ་འདྲ་དང་དེའི་ཉེ་འཁོར་གྱི་ད་ཨེ་ཤི་ཡའི་ལུང་པ་ཐའི་ལེན་དང། བལ་ཡུལ་དང་འབྲུག་ཡུལ་དང་ཨ་ནི་ཤྲི་ལངྐ་དང་ཀོ་རི་ཡ་ལ་སོགས་པ་དེ་ཚོ་ལ་ཨ་ནི་ད་ཡུལ་སྐོར་སྤྲོ་འཆམ་ལ་འགྲོ་མ་ཐུབ་མཁན་དེ་ཚོ་ཨ་ནི་རྒྱལ་ས་ལྡི་ལི་གི་ཉེ་འགྲམ་དུ་ཡོད་པའི་བོད་པའི་གི་བསམ་ཡས་གླིང་སྡོད་སྒར་དེ་ལ་ཡང་ད་ཨེ་ཤི་ཡའི་མི་རིགས་མང་པོ་འཛོམས་ཙང་ཨ་ནི་དེ་ལ་ད་འཛམ་བུ་གླིང་གི་ཟས་རིགས་སྣ་ཚོགས་བཙོང་གི་འདུག་ཨང་ད་བོད་ཟས་འདྲ་མི་འདྲ་ལ་ཕིང་དང་ཤ་མོག་མོག་ཤ་བག་ལེབ་ཨ་ནི་ཐུག་པ་རྒྱ་ཐུག་ཨ་ནི་ཨ་ནི་ནུབ་ཕྱོགས་པའི་གི་པི་ཙ་དང་ཨ་ནི་ཐུག་པ་དང་ད། འདྲ་མིན་སྣ་ཚོགས་དེ་ཟ་ཡ་ཡི་འདུག་ཨ་ནི། ཚོང་ཁང་འདུག་ཨ་ནི། ཚང་གེ་གེ་ཨ་ནི། དེ་བོད་པ་ཕི་གའི་གནས་སྡོད་བྱེད་མཁན་དེ་ཚོ་ཚོང་ཁང་དང་ཟ་ཁང་དང་མགྲོན་ཁང་དེ་ཚོ་ལ། དེ་ཚོང་ཞེ་པོ་ཅིག་ཡོད་པའི་རྣམ་པ་ཅིག་ངས་འདུག་མཐོང་སོང། ཕི་གའི་ད་ལྟ་ཕི་གའི་མ་ཇུ་ཏི་ལ་ལ་ཡ། དེ་ནས་མར་སྦེང་ལོར་ཕྱིན་སྦེང་ལོར་ནས་ཨ་ནི་རྒྱ་གར་ལྷོ་ཕྱོགས་ད་ལྟ། གཞིས་ཆགས་ཀོ་ལི་ཀ་ལ་ཕྱིན་པ་ཡིན་པ་མ་གིར་བདུན་ཕྲག་གཅིག་ཅིག་བསྡད་པ་ཡིན། སྔོན་མ་ང་རྒྱ་གར་ལྷོ་ཕྱོགས་ད་ལྟ་མོན་གྷོར་དང་བེལ་ཀོ་བི་རེད་ཨནི་ཧོན་སུར་གཞིས་ཆགས་དེ་ཚོ་ལ་འགྲོ་མྱོང་ཡོད། ཨནི་ཕི་ནི་ཕར་ལ་སེ་འབྲས་དགའ་གསུམ་གཙོས་པའི་དགོན་སྡེ་ཆེ་ཁག་དེ་ཚོ་ཡོད་དུས་བསོད་ནམས་ཆེན་པོ་གི་རྣམ་པ་ཡོད་རེད། ཡིན་ནའི་ཀོ་ལི་ཀ་ལ་དེ་འདྲའི་དགོན་སྡེ་ཆེན་པོ། དེ་འདྲ་ད་མི་འདུག་ཡིན་ནའི་དགོན་སྡེ་ཆུང་བ་དེ་འདྲས་བཞི་ལྔ་ཙམ་ཡོད་ས་རེད་ཡིན་ནའི་ཀོ་ལི་ཀ་དེ་ངས་གཞིས་ཆགས་གཞན་པ་དང་མི་གཅིག་པ་ཁྱད་ཆོས་ག་འདྲ་ཅིག་མཐོང་སོང་ཟེར་ན། རྦད་དེ་ཡུལ་ལྗོངས་སྐྱིད་པོ་ཞེ་པོ་ཅིག་བེལ་ཀོ་བི་དང་མོན་གོ་ཧོན་སུར་འདི་དང་མི་གཅིག་པ། རྦད་དེ་མཐའ་ལ་རི་བྱས་ཨ་ནི་ཞིང་ཁ་དེ་ཚོ་བཏབ་ཨ་ནི་ལྗང་ཐིང་ངེར་བྱས་ཨ་ནི་ལོ་ལྔ་དྲུག་ཅིག་གོང་ལ་ང་སླེབས་མྱོང་དེ་དུས་དགོན་དང་གྲོང་སྡེ་ཁག་གི་གཡས་གཡོན་ལ་ད་ལམ་གཞུང་དེ་ཚོ

ཨ་ནེ་བོད་པའི་ཚོང་པ་རྒན་པ་དེ་འདྲས་ཀྱི་དངུལ་གྱི་རོགས་རམ་དང་ད་ག་ནང་བཞིན་ས་གནས་ཀྱི་གཞོན་སྐྱེས་དེ་འདྲས་ཨ་ནེ་ནུབ་ཕྱོགས་རྒྱལ་ཁབ་དང་ཨ་མི་རི་ཀ་དང་ཁེ་ན་ཌ་དང་ཡུ་རོབ་ལ་སོགས་པ་དེ་ཚོ་ལ་ཕྱིན་རྗེས་དངུལ་བསྡུ་རུབ་བྱས་ནས་ཕི་ཀའི་ལམ་གཞུང་གསར་རྒྱག་བྱེད་ཡ་ལ་སོགས་པ་དེ་འདྲས་ཀྱི་འཛུགས་སྐྲུན་བྱས་རྗེས་ཨ་ནེ་ཡག་པོ་ཐལ་བ་ཅི་མ་ལངས་པ་བྱས་ཨ་ནེ་ཨ་ནེ་ད་ནམ་རྒྱུན་ང་ཚོ་ལས་ཀ་ད་ཞེ་པོ་ཅིག་བྱས་བསྡད་ཡོད་རེད་པ་དེ་ཨ་ནེ་ཕི་ཀའི། བདུན་ཕྲག་གཅིག་རིང་ལ་སྤྲོ་སྐྱིད་གཏོང་ས་ཅིག་ལ་སླེབས་པ་ནང་བཞིན་ཁུ་སིམ་པོ་བྱས་ཨ་ནི་རྦད་དེ་མི་ཚོས་ཟེར་གྱི་འདུག་དེ་སུད་སི་ལུང་པ་གཉིས་པ་ལྟ་བུ་རེད་ཟེར་ཅིག་དངོས་གནས་མི་དེ་འདྲ་ལབ་ནའི་མི་འགྲིག་པ་གང་ཡང་མི་འདུག་པས་ཁུ་སིམ་མེར་བྱས་ཨ་ནི་གཙང་མ་ཡུལ་ལྗོངས་ཁོར་ཡུག་གཙང་མ་གནམ་གཤིས་ཡག་པོ་དགོན་པ་བཞི་ལྔ་ཡོད་ས་རེད་དེ་ཡིན་ནའི་ང་ཚོ་ད་ལྟ་སྟག་ཤམ་དགོན་པ་དང་ཨ་ནི་རྫོགས་ཆེན་རིན་པོ་ཆེའི་དགོན་པ་དེ་ལ་ཡང་མཇལ་ཡ་བྱུང་སོང་རྫོགས་ཆེན་རིན་པོ་ཆེའི་དགོན་པ་འདི་ལ་སྔོན་མ་ལོ་ལྔ་དྲུག་སྔོན་ལ་འདི་ག་ཙམ་གྱི་ངས་ཡག་པོ་ཞིག་མཐོང་མ་སོང་དེ་ཉམས་པའི་བཟོ་འདྲ་ཞིག་མཐོང་སོང་ད་རེས་ཨ་ནི་རྦད་དེ་སྣུམ་ཞག་དོད་པོ་ཞེ་པོ་ཅིག་བྱས་ཡག་པོ་ཆགས་ཞག་འདི་ནང་ལ་ཧི་མ་ལ་ཡ་གི་རི་རྒྱུད་ཀྱི་ཨིན་ཆུང་དེ་འདྲས་ལྔ་བཅུ་ཙམ་ཅིག་ཨ་ནི་བོད་ཡིག་འབྲི་ཀློག་བྱེད་ཡག་དང་དཔེ་ཆ་བློ་འཛིན་བྱེད་ཡག་དང་འདི་འདྲས་ཀྱི། ད་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་བྱས་དཔེ་ཡག་པོ་ཆགས་ཤག་ཨ་ནི་དེ་ནས་ཤིག་ཕ་གིའི་མི་རྒན་གསོ་ཁང་ཞིག་འདུག་རྒན་གསོ་ཁང་འདི་ལ་རྒན་འཁོགས་ཉི་ཤུ་རྩ་ལྔ་ཅིག་འདུག་འདི་ཚོ་ལ་ཡང་སྔོན་མ་ནས་གནས་སྟངས་ཡག་པོ་འདུག་ལ་ད་དུང་ཡིན་ནའང་ཉེ་བའི་ཆ་ལ་ཨ་ནི། བླ་མ་བཟོད་པ་རིན་པོ་ཆེ་གིས་ཞལ་འདེབས་འབོར་ཆེན་པོ་ཅིག་གནང་བ་རེད་ཟེར་འདི་གིས་བྱས་ཡང་བསྐྱར་དུ་ཉམས་གསོ་བྱས་ནས་ཁོང་ཚོ་སྐྱིད་མདོག་ཁ་པོ་ཞེ་པོ་ཅིག་བསྡད་བཞག་རྒན་འཁོགས་དེ་ཚོ་ཐུན་ཁའི་ཡ་ག་ཞལ་ལག་ཡག་པོ་ལྟ་རྟོག་བྱེད་མཁན་ཨ་ནི་དེ་ཚོ་ལས་བྱེད་བོད་པའི་བུད་མེད་དེ་འདྲ་གཉིས་གསུམ་ཅིག་མཇལ་སོང་དེ་ཚོས་དངོས་གནས་དཔེ་བཟང་སེམས་པ་བཟང་མདོག་ཁ་པོ་ཡ་རབས་སྤྱོད་བཟང་བསྟན་པའི་ཐོག་ནས་ཁོང་ཚོ་ལ་ཡང་ཞབས་ཕྱི་ཧུར་ཐག་འབད་ཐག་ཞུས་གནང་གི་འདུག་ཨ་ནི། དཔེ་དེ་འདྲའི་སྐྱིད་མདོག་ཁ་པོའི་རྒན་འཁོགས་དེ་ཚོ་བཞུགས་ས་དངོས་གནས་དཔེ་སྐྱིད་པོ་རང་ཞིག་ཏུ་ངས་མཐོང་སོང། ཆུ་རྐྱལ་རྒྱག་ས་དེ་འདྲའི་བཟོས་ཤག་ལུས་སྦྱོང་རྩེད་ས་གི་ད་འདི་པར་ཡིན་ན་འཇིམ་ཟེར་གྱི་རེད་པ་དེ་འདྲའི་འདུག་ཁང་མིག་གི་ནང་ལ་ཡང་ཨ་ནི་འཕྲུལ་ཆས་དེ་འདྲའི་མང་པོ་ཆེ་འདི་པར་ཡོད་པ་ནང་བཞིན་བྱས་ཕོ་གསར་དེ་འདྲའི་ལུས་སྦྱོང་རྩེད་ནས་གཟུགས་པོ་བཟོ་མཁན་དང་དེ་འདྲའི་འདུག་ཨ་ནི་དཔེ་སྐྱིད་མདོག་ཁ་པོ་མཐོང་སོང། དེ་ནས་ང་ཚོ་ཏུགས་སི་ཅེ། ལྡི་ལི་ལ་ཡོང། རྡོ་རྗེ་གདན་ལ་ཕྱིན་པ་ཡིན།
སྐྱིད་པ་ལ། ད་དུས་ཚོད་བྱུང་བ་ཡིན་ན་ད། ཀུན་བཟང་སྒྲོལ་མ་ལགས་ཟླ་བ་གཅིག་ཙམ་ཕ་གིར་ཡང་ཀོ་ལེ་ཀ་གཏོང་ཡག་བྱུང་བ་ཡིན་ན་ད་དུང་དུས་ཚོད་ཉུང་དྲགས་ས་རེད། བྱས་ཙང་ད་ད་ལྟ་གསུངས་ནང་བཞིན། དེའི་རྗེས་ལ་ཨ་ནི། གནས་མཆོག་རྩ་ཆེན་པོ་ད་རྡོ་རྗེ་གདན་ལ་ཕེབས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དྲུང་ནས་ད་གསུང་ཆོས་ཞུ་བའི་སྐལ་བཟང་གི་གོ་སྐབས་ཐོབ་ཡོད་རེད། བྱས་ཙང། སྐབས་དེ་ལ་ཡ་ད། རྡོ་རྗེ་གདན་ལ་བཞུགས་རྒྱུན་རིང་ལ་ཨ་ནི་ཁྱེད་རང་གི་ཅིག་མྱོང་ཚོར་དང་གཟིགས་ཚུལ་གཙོ་བོ་ག་རེ་ག་རེ་བྱུང་ན་གསུངས།
ལགས་འོང་ད་ད་རེས་བལྟས་ཏེ་ལོ་བཞི་ཧ་ལམ་ལོ་བཞི་གི་རྗེས་ལ་ནམ་དེའི་གོང་ལ་ང་རྡོ་རྗེ་གདན་དང་ཝ་ར་ཎ་སི་ལ་ཡང་སེ་འགྲོ་མཁན་ཅིག་ཡིན་ཨ་ནི་ལོ་བཞིའི་བར་དུ་ད་ང་བཅར་ཐུབ་ཡོད་མ་རེད་ཏོག་དབྱིབས་ནད་ཡམས་ཀྱི་ཨ་ནི་ད་ལོ་མ་བསྒྲིགས་ལྷུན་གྲུབ་ཀྱི་བཟོ་འདྲ་ཅིག་ཨ་ནི་ང་རང་བཅར་དགོས་བསམ་པ་ད་ཧ་རྒྱལ་བ་རིན་པོ་ཆེ་ཕ་གིར་ཆིབས་སྒྱུར་གནང་གི་འདུག་ག་ཨ་ནི་གསུང་ཆོས་རྩ་ཆེན་པོ་འདི་འདྲས་གནང་བྱས་སྐལ་བ་བཟང་ཤོས་བྱུང་ཨ་ནི་ཕ་གིར་བཅར་དུས་ཙམ་པ་ཨ་ནི་མི་མི་ཞེ་པོ། ཅིག་བསླེབས་ཤག་ཨ་ནི་མི་ཞེ་པོ་ཅིག་བསླེབས་ནས་ད་མཆོད་རྟེན་རིན་པོ་ཆེ་ལ་ཡ་ད་དང་པོ་མཇལ་ཁ་འགྲོ་དུས་ཙམ་པ་སྔོན་མ་སྔོན་མ་ཡིན་ན་ད་ལམ་སང་ལམ་སང་འགྲོ་ཆོག་ཆོག་རེད་དེ་ད་ཕྱིས་སུ་ཨ་ནི་སྔོག་བཤེར་བྱེད་ཀྱི་འདུག་གང་བྱུང་མང་བྱུང་འཁྱེར་ཆོག་གི་མི་འདུག་ཨ་ནི་སྔོག་བཤེར་བྱེད་ས་ཁག་གཉིས་འདུག་དང་པོ་དེ་ལ་ཡ་སྔོག་བཤེར་ལུས་ལུས་པོ་ཚང་མ་སྔོག་བཤེར་བྱས་བུད་མེད་བང་སྒྲིག་ས་གཅིག་དང་སྐྱེས་པ་བང་སྒྲིག་ས་གཅིག་བྱས་ཨ་ནི་ཅ་ལག་དེ་ཚོ་དུ་ཁྲུས་བྱས་བླུགས་ས་ད་མེ་ཤིན་ནང་ལ་བཏང་གློག་ནང་ལ་བཏང་བྱས། ཨ་ནི། ལྟ་གང་ལྟ། ལག་འཁྱེར་ཁ་པར་དང་ཨ་ནི། དེ་འདྲའི། ཙག་སྒྲ་ལ་སོགས་པ་ཐ་མག་ལ་སོགས་པ་དེ་འདྲའི་རྩ་བ་ཉིད་ནས་འཁྱེར་ཆོག་གི་མི་འདུག། ཨ་ནི། ཨ་ནི་དེ་འདྲའི་མ། འཁྱེར་བའི། གཅིག་བྱས་འཁྱེར་ཡོད་ན་ཨ་ནི་ཕ་གིར་བཅོལ་ས་འདུག། ཨ་ནི། འདི་ཡང། ལུས་བཤེར་ཚང་མ་བྱས་ཚར་ནས་ཡང་ཡང་ཡང་སྒང་དེར་ཡང་ལུས་བཤེར་གཅིག་བྱེད་ཀྱི་འདུག་ད། བདེ་མི་རུ་བང་ཞུགས་རིང་པོ་དེ་ནས་དང་ཐོག་ཡར་ཕྱིན་བྱས་ཡར་ད་མཆོད་རྟེན་རིན་པོ་ཆེ་མཇལ་ཁ་འགྲོ་དུས་ཙམ་པ་ད་ད་མཆོད་རྟེན་རིན་པོ་ཆེ་ཞབས་སྐོར་ཕུལ་ས་མཐའ་སྐོར་བྱས། བར་སྐོར་བྱས་ནང་སྐོར་བྱས་བྱས་དེ་འདྲ་འདུག་མཐའ་སྐོར་དེ་ལ་ཡར་ཞབས་སྐོར་ཕུལ་དུས་ཙམ་པ་ལག་པ་གཡོན་ངོས་ཕྱོགས་གི་ད་དེ་ཚོའི་སྒང་ལ་ཡང་རྡོ་ལེབ་རྡོ་ལེབ་དེ་འདྲའི་སྒང་ལ་ལ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་གནང་པའི་མདོ་ཚིག་དེ་འདྲ་རྩ་ཆེན་པོ་དེ་འདྲའི་བྲིས་བཀོད་གནང་བཞག་ད་ཧིན་དི་དང་དབྱིན་ཇི་དང་བོད་སྐད་ཐོག་ལ་ཡང་དཔེར་ན་ཆ་བཞག་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་འདྲའི་བཀའ་གནང་པ་དེ་འདྲ་ཡོད་རེད་བ་ད། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་དེ་རྒྱུ་དེ་བཞིན་གཤེགས་པས་གསུངས། རྒྱུ་རྣམས་འགོག་པ་གང་ཡིན་པ་དགེ་སྦྱོང་ཆེན་པོས་དེ་ལྟར་གསུངས་ཟེར་ཡ་ལ་སོགས་པ་ཡང་དེ་ག་ནང་བཞིན། ཐུབ་རྣམས་སྡིག་པ་ཆུས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ། ཆོས་ཉིད་བདེན་པ་བསྟན་ནས་གྲོལ་བར་བྱེད་ཟེར་ཡ་ལ་སོགས་པ། འདི་འདྲས་ཀྱི་མདོ་ཚིག་རྩ་ཆེན་པོ་འདི་འདྲ་ད། ནང་པ་སངས་རྒྱས་པའི་ཆོས་འདི་ཉམས་ལེན་ག་འདྲས་བྱེད་དགོས་རེད་བྱེད་སྟངས་བྱེད་ལུགས་འདི་འདྲ་རེད་བྱས་བྱས་ཨ་ནི་སངས་རྒྱས་ཀྱི་བཀའ་གནང་པའི་ཀྱི་མདོ་ཚིག་འདི་འདྲས་ཨ་ནི་རྡོ་བརྐོས་བྱས་ནས་འདི་མ་བྲིས་ཤག་ཨ་ནི་འདི་གས་འདི་ཀློག་གིན་ཀློག་གིན་སེམས་ལ་དྲན་གིན་དྲན་གིན་ཨ་ནི་ཞབས་སྐོར་ཕུལ་བ་ཡིན་ན་ཨ་ནི་སེམས་ལ་འབད་དེ། ནང་པ་སངས་རྒྱས་པའི་ཆོས་འདི་བྱེད་སྟངས་བྱེད་ལུགས་འདི་འདྲས་ཅིག་རེད་དོ་ཨ་བསམ་ཡ་ལ་ཕན་ཐོག་ཆེན་པོ་ཞུ་ཅིག་ཡོང་ཡ་རེད་ཤག་དེ་ནས་སྐོར་ར་བར་སྐོར་དེ་ལ་ཡ་ལག་པ་གཡོན་མའི་ཕྱོགས་ལ་ཡ་ལྡེབས་རིས་སྒང་ལ་ཡ་མཛད་པ་བཅུ་གཉིས་ཀྱི་ཨ་ནི་སངས་རྒྱས་ཀྱི་མཛད་པ་བཅུ་གཉིས་ཆ་ཚང་དེ་འདྲས་རྡོ་བརྐོས་བྱས་ནས་རི་མོ་དེ་འདྲས་བྲིས་མཇལ་ཡས་འདུག་ད་མཆོད་རྟེན་རིན་པོ་ཆེ་གི་ནང་སྐོར་དེ་ལ་སླེབས་དུས་ཨ་ནི་ལྷམ་གོག་གོན་ཆོག་མི་འདུག་ཨ་ནི་ལྷམ་གོག་ཚང་མ་ཕུད་བྱས་ཨ་ནི་རྐང་རྗེན་མ་དང་ཨུམ་སུ་གཅིག་པོ་གོན་འགྲོ་འདུག་ཡས་ཨ་ཡི་གེ། ཡ། སྟོན་པ་རིན་པོ་ཆེ་ཀྱི་ད་སྐུ་བརྙན་རྩ་ཆེན་པོ་དེ་གཟི་བརྗིད་དང་ལྡན་པ་དེ་ཡ། མཇལ་ག་འགྲོ་དུས་ཙམ་པ་ད་དེ་ཀྱི་ནང་མཆོད་རྟེན་རིན་པོ་ཆེ་ནང་ལ་སླེབས་པ་ད་ག་སྟེ་མི་ཚང་མ་ལ། ཚང་མ་གཅིག་པ་ཡིན་གྱི་རེད་བ་ང་ནི་སེམས་པ་སྐྱིད་པོ་ཞུ་ཅིག་བྱས་ཨ་ནི་ག་དེ་དངོས་གནས་སངས་རྒྱས་དང་ཡི་དམ་དང་བྱང་ཆུབ་སེམས་དཔའ་རྣམ་པས་ཀྱི་ཨ་ནི་ཞིང་ཁམས་ཅིག་ནང་སླེབས་པ་ནང་བཞིན་གཡས་དང་གཡོན་དང་ཚང་མ་ཆོས་ཀྱི་སྒྲ་ཐོས། ད་ནི་འཛིན་ཡར་ཤར་རྒྱག་འགྲོ་དུས་ཙམ་པ་སྟོན་པ་རིན་པོ་ཆེ་ལ་ཡང་ལྷུང་བཟེད་ཕུལ། མཁན་དཔེ་ཞལ་འབྲས་ལྷུང་བཟེད་ནང་ལ་ཞལ་འབྲས་བརྒྱངས་ཤིང་ཏོག་བརྒྱངས་ད་ནི་ཞལ་ཏོག་བརྒྱངས་ནི་ཡང་ཕུལ། མཁན་དཔེ་འཚང་ཁ་ཤིག་ཤིག་ད་ནི་མཇལ་དར་ཕུལ། མཁན་ན་བཟའ་ཕུལ་མཁན་དཔེ་འཚང་ཁས་ཀྱི་འཚང་ཁས་ཀྱི་ཆུ་ཚོད་གཅིག་དང་ཕྱེད་ཀ་འདི་འདྲའི་བང་སྒྲིག་བསྡད་དགོས་འདི་འདྲ་ཆགས་སོང་ཐེངས་མ་གཅིག་ང་ཚོ་ཨ་ནི།

ད་འཚང་ཁ་ཤིག་ཤིག་ཨ་འདུག་སྐོར་ར་ནང་སྐོར་དེ་ནས་ཨ་འགྲོ་དུས་ཙམ་པ་ཕར་ཕྱོགས་དེ་ཨ་གཙོ་བོ་དེ་ད། བྱང་ཆུབ་ཤིང་གི་ཨ་ད་སྐུ་རྒྱབ་ལ་ཨ་རྡོ་སྟེགས་སྒང་དེ་ཨ་སངས་རྒྱས་བཅོམ་ལྡན་འདས་ཨ་བླ་མ་དང་དགེ་བཤེས་དང་མཁན་པོ་ཚོའི་ནམ་རྒྱུན་ནས་ང་ཚོ་ལ་ནང་ཆོས་ངོ་སྤྲོད་གནང་དུས་གསུངས་པ་ནང་བཞིན་ཨ། བོད་ཟླ་བཞི་པའི་ས་ག་ཟླ་བའི་གི་ཚེས་བཅོ་ལྔའི་ཉིན་མོ་དེ་སྲོད་ལ་བདུད་བཏུལ་བར་ལ་མཉམ་པར་བཞག་ཐོ་རངས་སངས་རྒྱས་གོ་འཕང་ཐོབ་པ་རེད་ཟེར་གསུངས་སའི་གི་ད་སངས་རྒྱས་གོ་འཕང་ཐོབ་སའི་གི་ད་ས་ཆ་ཆེ་ཤོས་དེ་འདི་གི་བྱང་ཆུབ་ཤིང་གི་དེ་ལ་གཡས་གཡོན་ལ་སྨོན་ལམ་གསུང་འདོན་གནང་མཁན་རེད་མེ་ཏོག་གི་མཆོད་པ་ཕུལ་མཁན་རེད་ཤིང་ཏོག་ཀྱང་སྨོན་ལམ་གསུང་འདོན་གནང་མཁན་མདུན་དེ་ལ་འདི་སྔོན་ལ་ཇོ་ནང་གི་སྨོན་ལམ་ཚུགས་སོང་དེ་ནས་ས་སྐྱའི་སྨོན་ལམ་ཚུགས་སོང་སྟེ་ང་ཚོ་ཕྱིན་པའི་རྗེས་ལ་ཡང་རྙིང་མའི་སྨོན་ལམ་ཡང་ཚུགས་པ་འདྲ་དེའི་ཕ་ཕྱོགས་དེ་ལ་ཡང་ཚོགས་གསོག་སྒྲིབ་སྦྱོང་གནང་མཁན་དེ་འདྲ་དང་ད་སྔོན་འགྲོའི་ཆོས་བཞི་ཟེར་དེ་འདྲ་གསུང་ཡ་འདུག་ག་དེ་ཕྱག་འབུམ་འཚལ་ཡ་དང་མཎྜལ་འབུམ་བསག་ཡ་དང་སྐྱབས་འགྲོ་འབུམ་འདོན་ཡ་དང་ཡོན་ཆབ་འབུམ་ཕུལ་ཡ་ལ་སོགས་པ་དེ་འདྲ་གནང་མཁན་དང་སྒོམ་སྐྱོན་མཁན་དང་དེ་འདྲ་གང་བསྡད་ཤག། སངས་རྒྱས་བཅོམ་ལྡན་འདས་ད་ལྟ་ནང་ཆོས་ངོ་སྤྲོད་གནང་མཁན་དེ་ཚོས་གསུང་ཡ་ལ་བྱས་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་སངས་རྒྱས་པ་དང་ལམ་སང་ཆོས་གསུངས་ཡོད་མ་རེད། ག་རེ་ཟེར་ན་སངས་རྒྱས་ཀྱིས་ལམ་སང་ཞལ་ནས་ག་རེ་གསུངས་པ་རེད་ཟེར་ན་ང་ལ་ཡང་ད་འཇིག་རྟེན་འདིའི་ནང་ལ་སྟོན་པ་སུ་ཞིག་གིས་མ་ཤེས་པའི་བདུད་རྩི་ལྟ་བུའི་གི་ཆོས་ཅིག་ང་ལ་རྙེད་བྱུང། ཨ་ནི་ལམ་སང་ཞལ་ནས། འདི་གསུངས་པ་རེད་ཟེར་གྱི་འདུག། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། བདུད་རྩི་ལྟ་བུའི་ཆོས་ཅིག་ཁོ་བོར་རྙེད་སུ་ལ་བསྟན་ཀྱང། གོ་བར་མི་ནུས་པས་མི་སྨྲ་ནགས་ཀྱི་གནས་སུ་གནས་པར་བྱ་ཟེར་གསུངས་པ་རེད་པས་ང་ལ། བདག་མེད་པའི་ལྟ་བའི་གི་ཆོས་འདི་འདྲས་ང་ལ་རྙེད་པ་འདི་ཨ་ནི་ད་ལྟ་མི་སུ་གཅིག་ལ་བསྟན་པ་ཡིན་ནའི་ཅེས་གོ་ས་མ་རེད། གསུངས་པ་རེད། སྐབས་དེ་དུས་ག་ནས་སྤྱི་ཚོགས་འདི་རྒྱ་གར་གྱི་ཧིན་དྷུ་གྱི་ཆོས་ལུགས་ཉམས་ལེན་བྱེད་མཁན་མང་ཆེ་ཡིན་དུས་ཧིན་དྷུ་བ་དེ་ཚོས་བདག་ཡོད་པའི་ལྟ་བ་ངོས་འཛིན་བྱེད་དུས་བདག་མེད་པའི་ལྟ་བ་དེ་བཤད་ན་ཁོ་ཚོའི་བསམ་ཡུལ་ལས་འདས་པ་རེད་བློ་ཡུལ་ལ་ཤོང་གི་མ་རེད་དགོངས་བྱས། ཞག་མ་བཞི་བཅུ་ཞེ་དགུ་ཆོས་མ་གསུངས་པ། མཆོད་རྟེན་རིན་པོ་ཆེ་གི་གཡས་གཡོན་ལ་ཡང་དཔྱད་སྒོམ་དང་འཇོག་སྒོམ་གནང་བྱས་དེ་དུས་བཞུགས་པ་རེད་ཟེར་དེ་འདྲའི་གསུང་གི་འདུག་ཨ་དེ་ནས་ཐ་མ་དེ་ལ་ཡང་ལྷ་ཚངས་པ་དང་བརྒྱ་བྱིན་དང་དེ་ཚོས་གསོལ་བ་བཏབ་རྗེས་ཡུལ་བཱ་ར་ན་སི་ལ་ཕེབས་ནས་ཀུན་ཤེས་ཀཽ་ཎྜི་ནྱ་ལ་སོགས་པའི་འཁོར་ལྔ་སྡེ་བཟང་པོ་ལ་བདེན་པ་བཞི་གི་ཆོས་དེ་གསུངས་པ་རེད་ཟེར་གསུང་གི་འདུག་ཨ་འདི་ད་ལྟ་སངས་རྒྱས་སངས་རྒྱས་སའི་གནས་རྩ་ཆེན་པོ་དེའི་གཡས་གཡོན་ལ་ད་ལྟ་ནས་ཞོགས་ཀའི་ཆུ་ཚོད་ལྔ་པ་ནས་སྒོ་འབྱེད་ཀྱི་འདུག་ཨ་དགོང་དག་ཆུ་ཚོད་དགུ་པ་བར་དུ་བསྡད་ཡག་འདུག་ཨ་དེ་ནས་ཆོས་དད་པ་དེ་ཚོ་ཚང་མ་ཆུ་ཚོད་བརྒྱད་དང་ཕྱེད་ཀ་ཙམ་ནས་ལོག་འགྲོ་འདུག་མ་གཏོགས་གཞན་ལྔ་པ་ནས་ཆུ་ཚོད་བརྒྱད་དང་ཕྱེད་ཀ་བར་དུ་གཡས་གཡོན་ཚང་མ་བེད་སྟེ། ཆོས་ཀྱི་སྒྲ་ཐོས་ནས་བཅོས་བཏང་མཁན་རེད་ཨ་ནི། འབུམ་འདོན་མཁན་རེད་མ་ཎི་བསགས་མཁན་རེད་ཨ་ནི། སྨོན་ལམ་གསུང་འདོན་གནང་མཁན་རེད་པས་དེ་གང་བདེ་བཞག་བའི་སེམས་པ་སྐྱིད་པོ་ཞེ་པོ་ཅིག་དེ་འདྲས་འདིའི་ནང་ལོགས་ལ་སླེབས་དུས་ཙམ་པ་མི་ཚང་མ་ལོགས་དེ་འདྲས་རླུང་ལངས་མཁན་དང་ཚིག་པ་ཟ་མཁན་སུ་ད་ཡོད་ས་མ་རེད་བསམ་པ་དེ་འདྲས་རེད་ཤག་ནི་ད་དོ་ད་སྔོན་མ་ཡིན་ན་དེའི་མཆོད་རྟེན་རིན་པོ་ཆེ་ནང་ལོགས་ལ་ཡང་ལ་དེ་འདྲས་ཕུལ་ནས་ནག་པོ་ཞེ་པོ་བཟོས་ནས་ད་ད་ཆ་དེ་འདྲས་ཕུལ་ཆོག་མི་འདུག་ཨ་ནི། མཆོད་མེ་ཕུལ་ས་ཕར་ཟུར་དུ་ཨ་ནི་ཁང་མིག་ཅིག་ནང་ལ་ཕུལ་ས་བཟོས་ཨ་ནི་གསང་སྤྱོད་ཡག་པོ་ཞིག་འདུག་གཡས་གཡོན་དེ་པར་ལ་གསང་སྤྱོད་དཔེ་ཡག་པོ་བརྒྱབ་ཤག་ཨ་ནི་ཆུ་འབེལ་པོ་གསང་སྤྱོད་གཙང་མ་ཡར་རྒྱས་ཞེ་པོ་ཅིག་བྱས་ཤག་ཨ་ནི་སློང་མཁན་དེ་ཚོ་ཨེ་འདི་གཡས་གཡོན་དེ་པར་བསྡད་ཆོག་མི་འདུག་ཕ་མང་ཆེ་སློང་མཁན་དེ་ཚོ་ཕིན་ཕ་ཨིན་ཆེ་སྐྱོ་བོ་དབུལ་ཕོངས་དེ་ཚོ་ཨ་ནི་གསུང་ཆོས་གནང་སའི་ར་བའི་གི་གཡས་གཡོན་དེ་པར་ལ་ཨ་ནི་སློང་བྱས་བསྡད་ཤག་ད་ངས་ད་མདོར་བསྡུས་ཅིག་ཞུས་ན་ཨ་ནི་དེ་འདྲ་རེ་ཞིག་རེད་ཤག་དེ་འདྲ་ར་ཞིག་མཐོང་སོང། བློ་ལས། ད་གནས་མཆོག་རྡོ་རྗེ་གདན་གྱི་ཉེ་འཁྲིས་དེ་པར་ལ་གནས་མང་པོ་ཡོད་རེད་བྱས་ཙང། དེ་ཚོ་འགའ་ཤས་ལ་ཁྱེད་རང་གནས་མཇལ་ཕེབས་ཡོད་ཀྱི་རེད་པ། ལའོ། ཉེ་འཁྲིས་དེར་ད་གནས་མཇལ་ས་ད་འདི་འདྲས་ད་ཁང་བདེ་ནས་ཨ་ལས། གང་ས་ག་ལ་ད་འཁྱམས་མ་སོང་དེ་གཙོ་བོ་དེ་ལོ་དྲུག་དཀའ་བ་སྤྱད་ས་དེ་ལ་ཅིག་ཕྱིན་པ་ཡིན་དེ་ནས། ཡི་གེ། ཤ་བ་རི་བྲག་ཕུག་ཟེར་ཞིག་འདུག་དེ་ཡང་ད་རི་ཅིག་སྒང་ལ་འདུག་ཨ་ནི་འདི། གྲུབ་ཆེན་ཤ་བ་རི་གིས་ཨ་ནི་སྔོན་མ་འཕགས་པ་སྤྱན་རས་གཟིགས་ལོ་བཅུ་གཉིས་སྒྲུབ་གནང་བྱས་ཨ་ནི་སྒྲུབ་སྒྲུབ་སྒྲུབ་ཨ་ནི། ལོ་བཅུ་གཉིས་རྗེས་ལ་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་ཞལ་དངོས་སུ་གཟིགས་དུས་ཙམ་པ་ཨ་ནི་འཕགས་པ་སྤྱན་རས་གཟིགས་འདི་ཨ་ནི་དྲག་པོའི་སྐུ་ལ་བཞེངས་བྱས་ཨ་ནི་མགོན་པོ་ཕྱག་དྲུག། འདི་ཨ་ནི་སྤྱན་རས་གཟིགས་དྲག་པོ་རེད་གསུང་གི་འདུག་ཨ་ནི། མགོན་པོ་ཕྱག་དྲུག་གི་སྐུ་ལ་བཞེངས་ནས་ཨ་ནི་གཟིགས་པ་རེད་ཨ་ནི། གྲུབ་ཆེན་ཤ་བ་རི་གིས་ཡར་ལམ་སང་གཟིགས་མ་ཐུབ་པར་ཞབས་ནས་བྱས་ནས་ཡར་ག་ལེ་ག་ལེ་བསྟོད་པ་ཕུལ་གིན་ཕུལ་གིན་ལ་ཨ་ནི་གཞི་ནས་ཡར་ཞལ་རས་མཇལ་བ་རེད། འདི་འདྲས་གནང་ས་ཀྱི་ཨ་ནི། ཤ་བ་རི་བྲག་ཕུག་ཟེར་ཏེ།

ཨ་ནི་བྱ་རྒོད་ཕུང་པོའི་རི་ལ་ཕྱིན་དེ་ཡིན་པ། ན་ལེནྡྲ་ཡོད་ས་དེ་ནི་ཨ་ལ་ཨ་ནི། ཡི་གེ་ཆོས་འཁོར་གཉིས་པ་བྱ་རྒོད་ཕུང་པོའི་རི་ལ་ཨ་ནི་ཤེར་ཕྱིན་གྱི་མདོ། ཤེར་ཕྱིན་གྱི་མདོ་དེ་གསུང་ས་དེ་གཙོ་བོ་ཨ་སངས་རྒྱས་ཀྱིས་གསུངས་པ་ཅིག་རེད་དེ་ཡིན་ནས་སངས་རྒྱས་ཨ་ནི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་ཡི་གེ་བྱ་རྒོད་ཕུང་པོའི་རི་ལ་ཨ་ནི་ཨ་སངས་རྒྱས་ཀྱིས། བྱིན་གྱིས་བརླབས་གནང་བྱས་ཨ་ནི་ཤཱ་རིའི་བུ་དང་འཕགས་པ་སྤྱན་རས་གཟིགས་གཉིས་ཕན་ཚུན་གང་ཟག་གཅིག་སངས་རྒྱས་འདོད་ཡོད་ན། རྒྱ་སྟངས་རྒྱ་ལུགས་ག་འདྲས་ཡིན་མིན་སྐོར་ལ་ཡང་དྲི་བ་དྲིས་ལན་གནང་ས་ཅིག་རེད་ཤག་ཨ་ནེ་གནས་དེ་ལ་ཡང་ཨ་ནེ་མཇལ་བ་རྣམས་སླེབས་པའི་སྐབས་ལ་ཡང་ཐོག་མར་ཨ་ནེ་སྐོར་ར་ལན་གསུམ་ཕུལ། སྐོར་ར་གསུམ་ཕུལ་ཕྱག་གསུམ་ཕུལ་ཨ་ནེ་ཡི་གེ་ཤེས་རབ་སྙིང་པོ་འདོན་ཨ་ནེ་བསམ་བློ་བཏང། གལ་སྲིད་དུས་ཚོད་རིང་པོ་ཡོད་ན་ཨ་ནེ་བཟང་སྤྱོད་སྨོན་ལམ་བཏང། བདེ་ཆེན་སྨོན་ལམ་བཏང་ལྟུང་བཤགས་སྤྱི་བཤགས་ལ་སོགས་པ་སོ་སོའི་ག་རེ་ཤེས་ཀྱི་ཡོད་པ་དེ་ག་འདོན་བྱས་ཡི་གེ་འདོན་འདི་ནས་བྱས་ནས་ནི་མར་ཡོང་ཨ། མར་ཡོང་ནས་ཡང་འདི་མར་ལ་སྤྲང་འདི་ནི་སློང་མཁན་ཞེ་པོ་འདུག་ཡང་འདི་ཚོ་ལས་ཡང་ཅི་གི། ཚང་མའི་གནས་སྐོར་བ་ཚང་མས་ཀི་མི་ཉུང་བ་དེ་འདྲ་གནང་གི་འདུག་ཨ་ནི་དེ་ནས་ང་ཚོ། ནཱ་ལེནྡྲར་ཕྱིན་པའི་མ། ནཱ་ལེནྡྲ་དེ་ཨ་ནི་ད་ཚང་མས་མཁྱེན་གི་རེད་སྔོན་མ། སྐབས་ཤིག་ལ་ཨ་ནི་བལྟས་ཏེ་ནང་པའི་གཙུག་ལག་ཁང་གི་སློབ་གཉེར་བ་ཆེན་པོ་ཞུ་སྐད་གྲགས་ཆེན་པོ་རེད་དེ་ཨ་ནི་རྗེས་ལ་ཡང་སྟེ། བྷག་ཏི་ཡཱ་ཁིལ་ཇི་ཟེར་མཁན་གྱི་ཁ་ཆེ་མི་ཞིག་གིས་སྣེ་ཁྲིད་པའི་དཔུང་དམག་གིས་ཨ་ནི་ད་ལྟ་ནཱ་ལེནྡྲའི་ནང་པའི་གཙུག་ལག་སློབ་གཉེར་ཁང་དེ་མེ་སྲེག་བཏང་བྱས་ཨ་ནི་ཚང་མ་རྩ་མེད་བཟོས་དེ་འདྲ་བྱས་ནས་ལོ་མང་པོ་ཉམས་ཆག་བྱུང་ཕྱིས་སུ་ཨ་ནི་ཡང་ས་འོག་ནས་བྲུས་ནས་དེ་འདྲས་ཀྱིས་བཏོན་བྱས། ཉམས་ཆག་ཤོར་ནས་ས་འོག་ནས་བཏོན་པའི་ཤུལ་ལྷག་དེ་འདྲས་ཀྱི་འདུག་ཨང་ད་འདི་ཚོ་ལ་གནས་བཤད་བྱེད་མཁན་འདི་ཚོས་གནས་བཤད་བྱེད་ཅིག་བྱེད་གར་ཡོང་གི་འདུག་ད་ལོ་ང་ཚོ་འགྲོ་དུས་ཙམ་པ་ཡར་འགྲོ་དུས་ལག་ཁྱེར་ཉོ་གི་འདུག་འདི་ཉོས་བྱས་ཡ་གིར་འགྲོ་དུས་ང་ཚོ་གནས་བཤད་བྱེད་མི་དགོས་ང་ཚོ་རོབ་ཙམ་རོབ་ཙམ་ཧ་གོ་གི་ཡོད་ཟེར་ལབ་དུས་ཁོང་ཚོས་ལོ་གསུམ་རིང་གང་ཏོག་དབྱིབས་ནད་ཡམས་ལ་བརྟེན་ནས་འདིར་སུ་གང་སླེབས་མ་སོང་གནས་མཇལ་བ་ད་ད་ལོ་སྒོ་ཕྱེས་ནས་ཁྱེད་རང་ཚོ་ང་ཚོ་སྒུག་བསྡད་ཡིན་ཟེར་ཁྱེད་རང་ཚོ་ད་རེས་སླེབས་པ་དང་ང་ཚོར་གནས་བཤད་བྱེད་མི་དགོས་ཟེར་དུས་ང་ཚོ་ལ་ཡང་ཡོང་ཁུངས་མི་འདུག་ཟེར་དེ་འདྲ་ཟེར་དུས་ང་ཚོས་ད་ཡར་གནས་བཤད་བྱེད་དང་ཟེར་ལབ་དུས་ཁོང་ཚོས་ཞུ་མི་བྱེད་འདུག་འདི་གི་ཆེ་བ་གཅིག་འདུག་ད་དཔལ་མགོན་འཕགས་པ་ཀླུ་སྒྲུབ་སྒོམ་སྐྱོན་ས་དེ་རེད་ཏེ་ལོ་པ་དང་ནཱ་རོ་པ་སྒོམ་སྐྱོན་ས་དེ་རེད། ཞི་བ་ལྷ་གིས་སྤྱོད་འཇུག་གསུང་སའི་སྡིངས་ཆ་དེ་འདི་རེད། ཤཱ་རིའི་བུ། སྐུ་བལྟམས་ས་དེ་རེད། སྐུ་མྱ་ངན་ལས་འདས་ས་ད་ག་རང་རེད། དེ་ལ། ཤཱ་རིའི་བུ། སྐུ་གདུང་དེ་ལ་མཆོད་རྟེན་བཞེངས་ནས་མཆོད་རྟེན་འདི་འདི་རེད། ལ་སོགས་པས་ཀྱི། ཁོང་ཚོས་གནས་བཤད་ཞུས་བྱས་སྐབས་དེ་དུས་ཀྱི། ཤུལ་ལ་ལྷག་སྐྱོ་དེ་ཚོའི། ལ། མགོན་ཁང་དང་གསུང་ཆོས་གནང་ས་དང་བགྲོ་གླེང་གནང་ས་དང། ཤག་དང། ཆབ་བཞེས་སའི་གི་ཁྲོན་པ་དང་དེ་ཚོ་ཞེ་པོ་ཅིག་ངོ་སྤྲོད་བྱས་བྱས། འདུག་དེ་གས་དེ་བྱས་འདུག་མར་ཡོང་བྱས་ཡོང་དེ་ནས་རྡོ་རྗེ་གདན་རང་གི་མཆོད་རྟེན་རིན་པོ་ཆེ་གི་གཡས་གཡོན་ལ། དགོན་པ་དེ་འདྲ་ད་ཞེ་པོ་ཅིག་འདུག་འབར་མའི་དགོན་པ་བང་ལ་དེ་ཤི་ཀི་ནང་པའི་དགོན་པ་སི་རི་ལང་ཀའི་ནང་པའི་དགོན་པ་ཐའི་ནང་པའི་དགོན་པ། རྒྱ་མིའི་ནང་པའི་དགོན་པ་དང་བོད་པའི་ནང་པའི་དགོན་པ་ཞེ་པོ་ཅིག་འདུག་དེ་དེ་ནང་ནས་ད་རེས་ངེད་ཅག་རྒྱལ་བ་རིན་པོ་ཆེ་ཀྱི་ཕེབས་བྱས་གསུང་ཆོས་སྐབས་ལ་ཡང་ཐའི་དགོན་པ་ཅིག་ལ་ཆིབས་བསྒྱུར་གནང་བྱས་གཟིགས་སྣང་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འདྲའི་གི་དབུ་ལ་ཡང་ཕྱག་འཆང་གནང་ནས་ཐུགས་མཉེས་པོ་གནང་བྱས་འདི་པར་བྱི་རིལ་མང་པོ་ཡོད་པའི་ནང་ནས་ཅོག་ལེཊ་ཅིག་གནང་བྱུང་ཞེས་གསུང་གསལ་གྱིས་ཐའི་དགོན་པ་འདི་ལ་ཅིག་ང་ཚོ་མཇལ་ཁ་ཕྱིན་པའི་སྟབས་འཕེལ་རྒྱལ་བ་རིན་པོ་ཆེ་ཕེབས་བྱས་ཞབས་བཅགས་དུས་ཙམ་པ་གང་ཟག་གིས་གནས་ལ་བྱིན་གྱིས་བརླབས་དུས་ཙམ་པ་དང་ཕི་གའི་གནས་མཇལ་ལ་འདིའི་མཇལ་ལ་ད་ཕི་གའི་མཇལ་ཁ་འགྲོ་ངེས་འདི་ངས་ལ་ཞི་ར་མེད་ནས་ད་འདིའི་མཇལ་ལ་འགྲོ་ངེས་ཞེས་ཞེ་པོ་ཅིག་མང་པོ་ཆགས་འདི་འདྲས་ཡང་གྲགས་ཆེན་པོ་རབ་ཅིག་ཆགས་འདི་འདྲས་ཅན་དེའི་མཇལ་དུ་ད་ནས་ཤི་ཡང་མི་གའི་སྒྲོལ་མ་ལྷ་ཁང་ཞིག་འདུག་གསར་བ་ཅིག་ཉིས་སྟོང་བཅུ་དགུ་ལོ་ལ་བརྒྱབ་རེད་ཟེར་སྒྲོལ་མ་ཉི་ཤུ་རྩ་གཅིག་གི་སྐུ་བརྙན་ཆེན་པོ་འདི་འདྲས་ཐོག་ཚོད་གསུམ་བྱས་ཨ་ནི་རྡོ་ཀ་མ་རུ་པ་དེ་འདྲས་ཀྱི་ཀའོ་དེ་འདྲས་ཀྱི་སྒྲོལ་མ་ཉི་ཤུ་ཐོག་ས་རེ་རེ་ལ་བཅུ་གཉིས་བརྒྱད་དེ་འདྲས་བརྒྱབ་རྩེ་རྩེ་ལྟར་སྒྲོལ་མ་ལྗང་གུ་གཙོ་བོ་ཞུ་ཅེས་བཞག་བཞག་ཨ་ནི་འདི་བྱས་ནས་མ་ཡོན་ཏི་འོ་དེ་ལ་ཨ་ནི་འདི་བྱ་བྱ་ངན་དེ་ཐ་བེ་ན་ཡོད་པའི་ཨ་ནི་རྒྱ་ར་བ་རིན་པོ་ཆེ་ཞུ་ངེས་ཀྱི་འདུག་ཁོང་གིས་སྐྱོན་པ་རེད་ཟེར་གྱི་འདུག་ཨ་ནི་མི་གས་ང་ཚོ་ལ་གསོལ་བཏང་དེ་འདྲ་ན་དེ་འདྲ་བྱས་སོ་དེ་བྱས་ཚར་བ་དག་ནམ་ཞིག་གྲང་མོ་ཞུ་བསྟན་སོ་དེ་དུས་ཐལ་འཕུར་རེ་བྱས་བྱུང་སོང་བ་ལྟ་བྱས་ཡག་ལྟ་ཞུ་འདུག་སྟེ་ཨ་ནི་ལྟ་བྱས་ཚར་ཡ་མེད་པ་དེ་འདྲ་རེད་ཤག་མདོར་བསྡུས་ཅིག་ཞུས་པ་ན། ལོ་ལེགས། ཨ་ནི་རྣམ་པ་ཚོས་ང་གཉིས་ཀྱི་ཕལ་སྐད་གླེང་མོལ Podcast ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།